ད་གསུང་བཤད་གནང་མཁན་སློབ་དཔོན་ཚེ་རིང་སྦྱིན་པ་ཁོང་བྱས་དེ་ནས་ད་ལྟ་གླེང་སློང་གནང་མཁན་མཁན་པོ་ཨོ་རྒྱན་བྱམས་པ་ཁོང་རྣམ་པ་གཉིས་རེད་ཤག་ཨན་དེ་ཡིན་དུས་ད་དེ་ངོ་སྤྲོད་བསྡུས་བསྡུས་ཞུས་པ་ཡིན་ན་སློབ་དཔོན་ཚེ་རིང་སྦྱིན་པ་ཁོང་ད་ལྟ་ཕ་ཡུལ་གདན་ས་ཆེན་པོ་སྨིན་གྲོལ་གླིང་ནས་ཕེབས་ཤག་ནི་ཁོང་ད་སློབ་གཉེར་གྱི་བརྒྱུད་རིམ་ད་ལོ་མང་པོ་ལོ་ངོ་ཉི་ཤུའི་རིང་ལ་སློབ་གཉེར་དང་ནི་ད་ག་ནང་བཞིན་གྱི་དཔེ་ཁྲིད་ཕྱག་ལས་ཏན་ཏིག་གནང་བའི་ཐོག་ནས་ནི་ལུང་དང་རྟོགས་པའི་བསྟན་པ་ལ་མཛད་རྗེས་རླབས་པོ་ཆེ་དེ་འདྲ་ཞིག་འཇོག་གནང་མཁན་ཞིག་རེད་ཤག་ཨན་དེ་ཡིན་དུས་སྐབས་ལ་ད་སྔ་མ་གཞིར་བཟུང་བྱས་ནས་ཁོང་གིས་ད། ད་ལྟ་གསུང་བཤད་གནང་ཡ་དེ་སྐར་མ་ཉི་ཤུ་རྩ་ལྔ་བྱས་ཨེ་ནི་དྲི་བ། གླེང་སློང་གིས་དྲི་བ་གནང་ཡ་དེ་ལ་སྐར་མ་བཅུ་བྱས་ཨེ་ནི་དེ་མིན་གྱི་མང་ཚོགས་ལ་སྐར་མ་བཅོ་ལྔ། མཐའ་མ་མཇུག་སྡོམ་ལ་སྐར་མ་བཅུ་བྱས་ནས་འོ་དེ་འདྲ་ཞིག་གནང་ཡིན་དེ་བྱེད་དུས་དེ་ནི་སློབ་དཔོན་ཚེ་རིང་སྦྱིན་པ་མཆོག་གིས་གསུང་བཤད་དབུ་འཛུགས་གནང་རོགས་བྱས་ཞུ་བ་ཡིན།

དང། གང་ཞིག་ཞུ་བར་བྱ་བ། དམ་པའི་ཆོས་ཀྱི་རིམ་པ་ཟེར་ན་མ་གཏོགས་ནི་བརྗོད་བྱ་དེ། ད་མངོན་པ་ཆོས་མངོན་པ་མཛོད་ཀྱི་ནི་ག་རེ་ཟེར་དགོས་རེད། ཞུགས་འབྲས་བརྒྱད་ཀྱི་དཀའ་གནད་ཀྱི་སྐོར་རེད་ཤག། དེ་ནས་ད་འདི་འདྲ་བ་བྱས་ན། ད་ང་ཚོ་ད་ལྟ་བར་དུ་ཉི་མ་གསུམ་གྱི་རིང་ལ་ནི་བརྗོད་བྱ་གནང་བསྡད་ཡག་གི། ནི་ད་སྙིང་པོ་འདྲ་བོ་དེ་ཆགས་འདུག་དེ་འདྲའི་ད་ང་ལྟ་བུ་གཅིག་གིས་ནི། ད་འདིའི་ཐོག་ལ་ནི་ག་རེ་ཟེར་དགོས་རེད།

བཀའ་མདོ་རྒྱུད་ཀྱི་ནང་ལོགས་ལ་ག་འདྲི་ཡོད་པ་དེ་ད་དེ་གཞིར་བཟུང་འདྲ་བོ་བྱས་ནས་ད་འོ་དེ་འདྲི་བྱས་ནས་བརྩམས་བཞག་པ་དེ་འདྲི་བྱས་དེ་འོ་ཞུ་ཡ་ཡིན། ལགས་སོ་དེ་ནི་ད་ག་རེ་ཟེར་དགོས་རེད་ག་ཚད་ང་ཚོ་འཇམ་མགོན་ས་པཎ་གྱིས་གསུངས་པ་ནང་བཞིན་རང་རྒྱུད་ཐ་མལ་གནས་ལས་མ་འཕགས་པ་འཕགས་པའི་སྤངས་རྟོགས་ཚིག་རྩེ་བྲེས་པའི་རྡོས་ཟེར་བ་ནང་བཞིན་སོ་སོ་གི་ཉམས་ལེན་གྱི་གནས་ལ་ཕྱིན་ནས་འཇུག་གི་མེད་གི་མེད་གི་ལ་ནི་གཅིག་ཕ་གི་གཅིག་སྤང་གི་རེད་གཉིས་གཉིས་སྤང་གི་མ་རེད་ཟེར་ལབ་དུས་སྐབས་ལ་དཔེ་མི་རྒྱུས་མེད་ཅིག་གི་མི་རྒྱུས་མེད་ཅིག་གི་ལོ་རྒྱུས་བཤད་བསྡད་པ་འདྲ་བོ་ཅིག་མ་གཏོགས་ཞེ་དྲག་ཡག་ཡག་པོ་ཅིག་ཡོང་ས་མ་རེད་བསམ་བསམ་འདྲ་བོ་ཅིག་འདུག་དེ་ད་བརྗོད་གཞི་འདི་འདྲི་གཅིག་སྤྲད་ཚར་དུས་ཨ་ནི་ཡང་རྡོ་ཐ་མི་ངན་ཚོ་འདྲ་བོ་ཅིག་ཆགས་གི་འདུག་དེ་འདྲི་ཡིན་ཙང

གསུམ། བཞི་འདྲ་བོ་ཅིག་བཟོས་ཡོད། ད་ཐ་མ་དེ་མཇུག་སྡུད་ཀྱི་བྱ་བ་དེ་སྐད་ཆ་སྐད་ཆ་དེ་བཤད་མི་དགོས་པ་ཅིག། ད་ནི་འདི་སྐད་དུ་བརྗོད་གཞི་སྐད་ཆ་རྐང་ངོ་མ་འདྲ་བོ་དེ་ག་རེ་རེད་ཟེར་དུས་སྐབས་ལ། ད། སྔོན་དུ་འགྲོ་བ་བདེན་པ་མངོན་རྟོགས་ལ་གནས་པའི་གང་ཟག་ཞུགས་གནས་བརྒྱད་ཀྱི་རྣམ་གཞག་སྤྱིར་བསྟན་པ་ཟེར་ཡ་དེ་ཁ་དོག་དེ་ལ། ད་དེ་གི་སྤྱིར་བསྟན་པ་དེ་གཅིག་བྱས། ཨ་ནི་སྐབས་སུ་བབས་པ་ཞུགས་གནས་བརྒྱད་ཀྱི་དཀའ་གནད་ཟེར་ན་མ་གཏོགས་ད་ང་རང་གི་དོགས་པ་ཡོད་ས་དེ་གཅིག་བྱས། ཨ་ནི་གཉིས་པ་དེ་ལ་ད། མངོན་པ་གཉིས་ནས་བཤད་པའི་བདེན་པ་མངོན་རྟོགས་ལ་གནས་པའི་གང་ཟག་དེ་དག་རང་སྡེ་གྲུབ་མཐའ་བཞི་ཀ་ཁྱད་མེད་དུ་འཇུག་ཐུབ་པས་ནི་ཐུན་མོང་གི་རྒྱུ་འབྱེད་པ་ཟད་དེ་ད་ང་རང་གི་གོ་ཚུལ་བར་སོ་ད་ས་བཅད་དེ་གསུམ་སྒོ་ནས་གཙོ་བོ་ཞུ་ཡ་ཡིན། དེ་བཅད་དུས་ད་དང་པོ་ནི་ད་གར་ཟེར་བ་རེད། ཤེས་བྱེད་དེ་ཁ་ཐོག་དེ་ལ་ནི་ངས་མཚན་ཉིད་དེ་ཞུགས་འབྲས་བརྒྱད་ཀྱི་མཚན་ཉིད་དབྱེ་སྒོ་ས་མཚམས་ཟེར་ནས་གསུངས་བཞག་གི་ཡོད་དེ་གསུང་གི་ཐོག་ནས་ད་གར་ཟེར་བ་རེད་ནི་ད་འདི་ནང་ལ་གསལ་བོར་བྲིས་བཞག་ཡོད་དེ་འདི་ཡིན་དུས་ད་འདི་སྐབས་དུ་མཚན་ཉིད་དུ་གར་ཟེར་བ་ད་ཞུགས་འབྲས་བརྒྱད་སོ་སོ་སོ་སོ་ལ་མཚན་ཉིད་བཞག་ཡ་དེ་ནི་ང་རང་གི་ད་གར་ཟེར་བ་མངོན་པ་མཛོད

ད་སྦས་དོན་གི་གསང་བ་ངོ་མ་ཅིག་རེད་ཤག་ཨ། དེ་གི་རྣམ་གཞག་དེ་ཡག་པོ་ཅིག་ཤེས་སོང་བ་ཡིན་ན་ཨ་ནི་རྗེས་རྒྱུད་རིགས་སྐྱེ་ཟེར་བ་དང་ངེས་པའི་རྗེས་རྒྱུད་སྲིད་པ་ལན་བདུན་ཟེར་ཡ་འདྲ་བོ་དང་ཨ་ནི་ག་དུས་ད་ལྟ་དེ་ཚེ་གཅིག་བར་ཆད་གཅིག་པ་ཟེར་ཡ་ལ་སོགས་པ་དེ་སོགས་ཀྱི་གནད་འགག་མང་པོ་ཅིག་འདི་ཐོག་ནས་དཀའ་གནད་གྲོལ་ཐུབ་ཡག་གི་གནད་འགག་ཅིག་འདུག་དེ་འདྲ་ཡིན་ཙང་ཨ་ནི་འདི་གི་སྲིད་པ་ལན་བདུན་སྐོར་འདི་གི་ནང་ལོགས་གསལ་བོ་བྲིས་ཡིན་ཙང་འདི་གི་ཐོག་ནས་མི་མཐུན་པ་ག་རེ་ཡོད་ན་ལུང་རིགས་ཀྱི་རྒྱན་དག་ནས་ཡིན་གཅིག་མིན་གཅིག་བྱས་ན་བག་དེ་ནི་གནང་རོགས་གྱིས་ཟེར་ནས་ཞལ་གཅིག་དེ་ཡིན། ད་ནི་དེ་གོ་དེ་ཕྱིར་འོང་རེད་ཕྱིར་འོང་གི་ཁ་ཐོག་དེ་ལ།

དེ་འདྲ་ཡིན་ཙང་ད་ཡང་མི་འདྲ་བ་དུ་མའི་བར་དུ་འདྲ་བ་གཅིག་སྤེལ་བ་ལ་བར་དེ་འདྲ་གཅིག་ལ་ཡང་སྤེལ་ཚེ་ནི་གོ་བ་ཉིད་ཀྱི་འདུག་དེ་འདྲ་ཡིན་ཙང་ད་དེ་ཚོ་ཚང་མ་ངས་སྤེལ་དུ་བཅུག་སྟེ་ས་བོན་འདིའི་ནང་ལོགས་ལ་ནི་བཀོད་བཞག་ཡོད་ནི་དེ་གཙོ་བོ་འདྲ་བ་དེ་སྤེལ་སྒོམ་ཁ་ཐོག་དེ་ལ་སྤེལ་གཞི་སྤེལ་ཆོས་དེ་འདྲ་ཡིན་ཙང་མི་འདྲ་བ་དུ་མའི་བར་དུ་འདྲ་བ་གཅིག་སྤེལ་བ་དེ་ལ་མི་འདྲ་བ་དེ་སྤེལ་གཞི་དང་ནི་འདྲ་བ་དེ་སྤེལ་ཆོས་རེད་དེ་དུས་ནི་མི་འདྲ་བ་འདྲ་བ་དུ་མའི་བར་དུ་མི་འདྲ་བ་སྤེལ་བ་དེ་ནི་འདྲ་བ་དེ་སྤེལ་གཞི་དང་མི་འདྲ་བ་དེ་སྤེལ་ཆོས་རེད་དེ་འདྲ་ཟེར་འོ་ད་སོ་སོའི་བསམ་བློ་འདྲ་བ་དེ་གོ་བ་འདྲ་བ་དེ་དེ་འདྲ་གཅིག་ཡིན་འོ་ད་སྤེལ་སྒོམ་སྐོར་ལ་འོ་ད་དེ་འདྲ་འདྲ་བ་གཅིག་རེད།

གར་གྱི་ལ་ན་ད་གཞུང་ལུགས་མང་པོ་ཅིག་གིས་ཤི་ཐོ་ང་ཚོ་ཤེས་ཡོན་ཏི་ག་ལ་ད་རང་སྡེ་གྲུབ་མཐའ་བཞི་ག་ལ་ད་ད་ད་གོང་དུ་མང་པོ་ཅིག་གིས་གསུངས་སོང་ནི་གསུང་བཤད་པ་མང་པོ་ཅིག་གིས་གསུངས་སོང་དེ་ནང་བཞིན་བྱས་ནི་ད་གར་ཟེར་གོ་རེད་ནི་རང་སྡེ་གྲུབ་མཐའ་བཞི་གི་ལུགས་ལ་ནི་ག་ཟེར་ན་ཐར་ལམ་མཚན་ཉིད་པ་འཇོག་ཐུབ་ཟེར་མཁན་དེ་ཕལ་ཆེན་ད་ང་རང་གི་འདི་ལུས་སུ་མ་ད་ཡོན་ཏི་ག་ལ་མཁས་པ་རྣམ་པའི་གསུངས་སོ་ལ་ད་དུས་ག་ལ་ཕལ་ཆེན་སྔ་འགྱུར་རྙིང་མ

ཀུན་མཁྱེན་གྱི་གྲུབ་མཐའ་གི་ལུང་དེ་ཁྱེད་རྣམ་པར་ཅིག་ཞུ་ཡ་ཡིན། ནི། ལྟ་བའང་བདག་མཐའ་དག་གིས་སྟོང་པའི་ཆོས་ཉིད་མ་རྟོགས་པས་རང་གི་ལྟ་བའི་ནང་གང་ཟག་གི་བདག་མེད་པ་དང་གཟུང་བ་རང་བཞིན་མེད་པར་རྟོགས་ལ། དག་དྲོད་དུ་ཤེས་ནས་ལམ་བསྒོམ་པ་ལ་འཇུག་པ་ཡིན་པའི་ཕྱིར་ཟེར་ཡས་ཀྱི་ལུང་དེ་དང་གཅིག་བྱས། ནི། ཐུན་མོང་བ་ཆོས་ཀྱི་སྡོམ་བཞི་དང་ཟེར་ཡས་དང་གཅིག་བྱས། ནི། བདེན་པ་བཞི་དང་རྟེན་འབྲེལ། སྒོམ་པ་ལ་སོགས་པ་ནི། ཐེག་པ།

འདིའི་གདན་འདྲེན་ཞུས་ནས་འགྲོ་སོང་ཧ་ཅང་ཆེན་པོ་ཞིག་བཏང་ནས་ཀྱི་བགྲོ་གླེང་ཧ་ཅང་བརྗོད་ཆོས་མངོན་པའི་རྒྱལ་ཡོངས་བགྲོ་གླེང་ཟེར་ཡ་གི་བརྗོད་གཞི་འདིའི་ཐོག་ལ་གཏམ་བཤད་གནང་ཡ་དེ་ག་དེ་ན་རྩོམ་ཤོག་བྲིས་བྱས་ནས་ཟླ་བ་མང་པོ་ཞིག་དཀའ་ལས་བརྒྱབ་ཡ་དེ་ནི་ཧ་ཅང་གི་སྙིང་པོ་ཆེན་པོ་ཞིག་རེད་བ། གལ་སྲིད་ཆོས་མངོན་པ་ནས་བཤད་དེ་ཡ་གི་ག་དེ་ཐར་ལམ་ཟེར་དེ་ངས་དེ་ཐར་ལམ་དོ་དེའི་སྐད་ཆ་བཤད་དེ་ཡ་དེ་ཐར་ལམ་མཚན་ཉིད་པ་ཞིག་གལ་སྲིད་མིན་པ་ཡིན་ན་དེ་ནི་ང་ཚོ་སྤུ་གུ་རྩེད་མོ་འདྲ་བ་ཞིག་རེད་བ།

དངོས་གནས་དྲང་གནས་ངས་ཆོས་སྤོང་གི་ལས་བསགས་ཤག་ཟེར་ནས་སློབ་དཔོན་དབྱིག་གཉེན་རང་གིས་ཨ་ནི་ལྕེ་རྩ་འབྲེག་པའི་ཁ་གཡར་བ་དེ་ནི་དགོང་དག་བཅོལ་ཏེ་ག་ལ་ཞོགས་ཁས་ལ་བཏབ་སྟེ་ལྕེ་རྩ་ནས་འབྲེག་པ་སོང་བ་རེད་བྱ་ཟེར་ཡ་དང་ཨ་ནི་ཀྱེ། ད་ངེས་པ་རྙེད་ནས་ཨ་ནི་དྲང་བཞག་རྒྱུ་དེ་རེད་བྱ་དེ་འདྲ་ཡིན་ཙང་སློབ་དཔོན་དབྱིག་གཉེན་གྱིས་ཐེག་པ་ཆེན་པོའི་སྟོང་པ་ཉིད་དེ་གོ་བཞག་དུས། རེད་བ། གང་ཟག་གི་བདག་མེད་པའི་སྟོང་པ་ཉིད་ཟེར་མཁན་དེ་གོ་བཞག་དུས་ད་དེ་ལ་བརྟེན་པའི་གྲོལ་མ་གྲོལ་གྱི་ཁྱད་པར་བཞག་ཆོག་གི་རེད་བ། དེ་རེད་བྱ། མ་ཟད་ཨ་ནི་ད་ལྟ་དེ།

དེ་གཉིས་ནང་ནས་ཕྱིར་མི་འོང། ཞུགས་པ་ཅིག་ཡོད་རེད་བ་ལ། དེ་ལ་ནི། ད་ཆགས་བྲལ་སྔོན་སོང་ཟེར་ན་ད་ཐོད་རྒལ་བ་ཅིག་དང་ནི་མཐར་གྱིས་པ། ད་རིམ་གྱིས་པ་རྣམ་པ་གཉིས། ཐོད་རྒལ་བ་དང་རིམ་མཐར་གྱིས་པ་རྣམ་པ་གཉིས་ཡོད་རེད་བ་ལ། དེའི་ནང་ནས་ད་ཐོད་རྒལ་བ་དེས། ད་མཐོང་ལམ་ལ་མ་ཞུགས་པའི་སྔོན་དུ་ཞི་རགས་རྣམ་ཅན་གྱི་ལམ་ལ་བརྟེན་ནས་འདོད་ཉོན་སྐོར་དགུ་པ་སྤངས་ཟིན་པ་ཅིག་གོ།

མཐོང་བའི་སྤང་བྱ་དང་སྒོམ་པའི་སྤང་བྱ་གཉིས་ཀ་ཁོ་ཡི་སྤང་ཚར་བ། ད་འདི་ཅན་འདི་ག་ལ། འདོད་པའི་བདེན་བཞི་མཐོང་བའི་སྐབས་སུ། ད་སྤང་བྱ་དེ་ཡོད་མ་རེད་བ་ལ། སྤང་བྱ་དེ་ཡོད་མ་རེད། སྤང་ཚར་རེད། དེ་ཡིན་ན་ཡང་ད་དཔེར་ན་སྡུག་བསྔལ་བདེན་པ་མཐོང་བའི་སྐབས་ལ་སྦྱར་སོང་བ་ཡིན་ན། སྡུག་བསྔལ་ཆོས་བཟོད་ཆོས་ཤེས། གཅིག་རྣམ་གྲོལ་ལམ་རེད་གཅིག་བར་ཆད་མེད་ལམ་རེད། ད་བར་ཆད་མེད་ལམ་གྱི་ཚེ་ན། ཁོ་ལ་བར་ཆད་བྱེད་མཁན་སྤང་བྱ་ཡོད་མ་རེད། རྣམ་གྲོལ་ལམ་གྱི་ཚེ་ན་རྣམ་པར་གྲོལ་རྒྱུ་ཡི་རོ་གང་ལས་རྣམ་པར་གྲོལ་བའི་སྤང་བྱ་དེ་ཡོད་མ་རེད། འདི་བྱས་འདི་ག་ལ་དེ། བར་ཆད་མེད་ལམ་དང་རྣམ་གྲོལ་ལམ་ཟེར་ཡ་དེ་དེ་ནི་ད་སྐྱེ་ལུགས་སྐྱེ་སྟངས་ག་འདྲ་འགྲོ་བ་བྱེད་ད་བྱེ་བྲག་སྨྲ་བ་ད་གཙོ་བོ་བྱེ་བྲག་སྨྲ་བས་འདོད་གི་ཡོད་རེད་བ་ལ། ཡང་བྱེ་བྲག་སྨྲ་བ་ཁོ་རང་གི་གྲུབ་མཐའ་གཞིར་བཟུང་ནས་དེ་ལ་ལན་ག་འདྲ་སྐྱོན་གྱི་ཡོད་ན་དེའི་ཐོག་ལ་གསལ་བཤད་ཅིག་གནང་རོགས། དེ་ནས་དྲི་བ་གཞན་དག་དེ་བྱས་ལ། ལགས་སོ། ཨ་ནི། ད་ལྟ་དེ་ཁྱེད་ཀྱི་དྲི་བ་དྲི་བ་དེ་ད་ལྟ་དེ། ད། མི་དགེ། ཞི་རགས་རྣམ་ཅན་གྱི་ལམ་ལ་བརྟེན་ནས་ཨ་ནི་འདོད་ཉོན་དགུ་པ་སྤངས་ཚར་མཁན་གྱི་ཆགས་བྲལ་སྔོན་སོང་གི་ཕྱིར་མི་འོང་ཞུགས་པ་དེ་ཀྱི། ཨ་ནི་ག་རེ་ཟེར་ན་སྡུག་བསྔལ་ཆོས་བཟོད། སྡུག་བསྔལ་ཆོས་བཟོད་ཆོས་ཤེས་ད་སྡུག་བསྔལ་ཆོས་བཟོད་ཀྱིས། ཨ་ནི་ག་རེ་ག་རེ་ལ་གཉེན་པོ་བྱེད་ཀྱི་རེད་ཟེར་ཡ་དེ་རེད་ལགས།

སྡུག་བསྔལ་ཆོས་བཟོད་དང། ནི་ད་ལྟ་སྡུག་བསྔལ་ཆོས་བཟོད་ལ་སོགས་པ་དེ་སོགས་ཀྱི་སྟེང་ནས་ནི་ད་ལྟ་དེ་ཟག་མེད་བར་ཆད་མེད་ལམ་དགེ་སྦྱོང་གི་ཚུལ་ཡིན་ལ། དེ་ཡིན་ཙང་དེའི་འབྲས་བུ་དེ་ནི་རྣམ་གྲོལ་ལམ་དང་འདུས་མ་བྱས་ལ་སོགས་པ་དེ་སོགས་ཐོབ་ཐུབ་ཡ་དེ་ནི་བར་ཆད་མེད་ལམ་རང་གི་མཐུ་ལ་བརྟེན་ནས་རེག་བྱ་དེའི་ངོ་སྐལ་དུ་གྱུར་པའི་སྤང་བྱ་ནི་ད་དུང་འདུས་ཞེས་ཞུ་བ་ཡིན་ལ། ཨོ་རྒྱན་གྱིས་ད་ལྟ་ངས་འདི་ཞུས་པ་ཡིན།

ཨ་ནི་ཐོབ་ཡ་ཏན་ཏན་ཡོང་གི་ཡོད་རེད་འོན་ཏེ་དེ་ལ་དཔྱད་པ་བཟོ་ན་འགྲིག་གི་འདུག་ཨ་ལ། ཨ་ལགས་སོ་ལགས་ད་འགྲིག་གི་འདུག་ལ། ཨ་ནི་ངས་དྲི་བ་གཞན་དག་འདི་ལ། ད་ང་ཚོ། མཐོང་ལམ། སྐད་ཅིག་བཅོ་ལྔ་ཟེར་གོ་ར་བ་ལམ་སྐད་ཅིག་བཅུ་དྲུག་དེ་རིམ་པ་བཞིན་དུ་མ་སྐྱེས་ཡོང་འདི་ག་ལ། ཨ་ནི། འདོད་པའི་བདེན་པ་མཐོང་ཡོང་འདི་ག་ལ་མཉམ་དུ་ལ་མཐོང་བྱེད་རོ། ད་ཁམས་གོང་མ་གྱི་མཐོང་ཡོང་འདི་ག་ལ་གོང་མ་གཉིས་ཀ་མཉམ་དུ་ལ་མཐོང་དགོས་ཅིག་བཤད་འགྲོ་གི་ཡོད་རོ་ཨ་ལ། ད་འདི་ཅན་འདི་ག་ལ། དེ། ད་བྱེ་བྲག་སྨྲ་བ་ཁོ་རང་གི། གྲུབ་མཐའ་གཞིར་བཟུང་བྱས་ནས་ཁམས་གོང་མ་གཉིས་མཉམ་དུ་སྡོམ། ཚུལ་དེ་ཁོ་ཚོའི་རྒྱུ་མཚན་གཙོ་བོ་དེ་ག་རེ་བཤད་གི་ཡོད་རེད་ལ། ག་འདྲས་ཙང།
ད་བདེན་པ་མཐོང་ཡོང་འདི་ག་ལ། ད་འདི་བདེན་པ་གཉིས་མཉམ་དུ་མཐོང་ཟེར་ཡ་གྱི་འདོད་ཆེ་གི་དེ་གསུངས་སོང་ལ། ལགས་སོ་ལགས་སོ་ད། དེ་རྩ་བ་ཉིད་ནས་ཡིན་ས་མ་རེད་ལ།

ལ། འདོད་པའི་དུང་དཀར་གྱི་བདེན། དུང་དཀར་ཆོས་ཟེར་དང་ཆོས་ཤེས་ཀྱི་ཚེ་ན། འདོད་པའི་ནི་དུང་དཀར་གྱི་བདེན་པ་ལ་དམིགས་ནས་དེའི་ཆོས་ཉིད་རྟོགས་དགོས་པར་རོ་ལ།
འོ་འདོད་པའི་དུང་དཀར་བདེན་པའི་སྟེང་དུ་ནི་ད་དེ་ལ་མཐོང་ངེས་རིགས་བཞི་འདུས་ཟེར། མ་བརྟགས་འདོད་ངང་སྟོང་བ་བདག་མེད། ཆ་ཚང། ནི་འདི་ཅན་འདི་ཀ་ལ། ཁམས་གོང་མ་བརྒྱད་ནི། ད་དུང་དཀར་གྱི་བདེན་པ་ལ་དམིགས་ཡོད་འདི་ཀ་ལ། ནི་དེའི་ཆོས་ཉིད་དུང་དཀར། བཞི་ཤེས་ཀྱིས་རྟོགས་དགོས་ཟེར་གྱི་རོ་ལ། རེད་བ་ལ། ད་འདི་བྱེད་དུས་ག་ལ། འདོད་པའི་སྡུག་བསྔལ་འདི། དམིགས་ནས། ད་བར་ཆད་མེད་དང་རྣམ་གྲོལ་ལམ། ད་ཟུང་གཅིག་སྐྱེ་རེད་བ། ཁམས་གོང་མ་གྱི་སྡུག་བསྔལ་འདི་མཉམ་དུ་ལ་དམིགས་ནས། ནི་ད། རྗེས་བཟོད་དང་རྗེས་ཤེས། རྣམ་པ་གཉིས་སྐྱེ་གི་ཡོད་རེད་བ་ལ། འདི་བྱེད་དུས་ལ་ཁམས་གོང་མ་འདི་ལ་མཉམ་དུ་ལ་སྡོམ་དགོས་པ་དང། ནི་འདོད་པ་འདི་ལ་ཁེར། ལས་ལོགས་སུ།

ད་ཁམས་གོང་མ་གཉིས་པོ་དེ་ད་སས་བསྡུས་ཙམ་མི་འདྲ་བའི་ཁྱད་པར་རེད་མ་གཏོགས་ཨ་ནི་ཉོན་མོངས་ཀྱི་ཤེད་ཆེ་ཆུང་ལ་སོགས་པ་དང་དེ་ཚོ་འདྲ་དེ་དཔེ་གཅིག་པ་སླེབས་ཡོད་རེད་དེ་འདྲ་ཡིན་ཙང་འོ་ད་དེའི་ཆ་ནས་ཨ་ནི་མཉམ་དུ་མཉམ་དུ་སྤང་ཐུབ་ཀྱི་ཡོད་མཐོང་སྤང་བཟོ་ན་སྒོམ་སྤང་བཟོ་ན་གཉིས་ཀ་མཉམ་དུ་སྤང་ད་དེ་མཐོང་སྤང་གི་གནས་སྐབས་ཤེས་ཁ་ཆེད་དུ་རྗེས་བཟོད་རྗེས་ཤེས་ཟེར་ནས་མཉམ་དུ་བཞག་གི་ཡོད་རེད་སྒོམ་སྤང་གི་གནས་སྐབས་སུ་སྐད་ཆ་ཤེས་ཁ་ཆེད་དུ་ཨ་ནི་དགྲ་བཅོམ་ཞུགས་པའི་སྤང་བྱ་ལ་མཉམ་དུ་བཞག་གི་ཡོད་རེད་དེ་མ་གཏོགས་ཨ་ནི་དེ་ཉོན་མོངས་ཤེད་ཆེ་ཆུང་རང་ལ་གཙོ་བོ་རག་ལས་གི་ཡོད་ས་རེད། འོ་ལ་སོ་ལ་དེ་ནི་ད་གྲོས་གཅིག་ལ་ད་འདི་འདྲ་བོ་འདྲ་བྱེད། ཨ་ནི་ད་ང་ཚོ། འབྲས་བུ་ད་གཅིག་དེ། ད་འབྲས་བུ་དང་པོ་དེ་གསལ་བོར་བ་རྒྱུན་ཞུགས་ཀྱི་འབྲས་བུ་དེས་ནི་ཁམས་གསུམ་གྱི་མཐོང་སྤང་ཆ་ཚང་སྤངས་ནས་ཐོབ་འགྲོ་གི་རེད། དེ་ནས་ཕྱིར་འོང་གི་འབྲས་བུ་དེས་ནི་སྒོམ་སྤང་ཁམས་གསུམ་གྱི་སྒོམ་སྤང་གི་ནང་ནས་འདོད་པའི་སྒོམ་སྤང་སྐོར་དྲུག་པ་ཡན་ཆད་སྤངས་ནས་ད་ཐོབ་འགྲོ་གི་རེད། དེ་ནི་དགུ་པ་ཡན་ཆད་སྤངས་ནས་ཕྱིར་མི་འོང་གི་འབྲས་བུ་ཐོབ་འགྲོ་གི་རེད། འོ་ད་དེ་འདྲའི་བྱས་ཡོང་གི་རེད་བ་ལ། ལ་སོགས་རེད། དེ་ནང་བཞིན་བྱས་ནས་ད་སྲིད་རྩེ་གྱི་སྒོམ་སྤང་མན་ཆད་སྤངས་ཡོང་དུས་ག་ལ།

སྤྱིར་བཏང་ཉོན་སྒྲིབ་ཟེར་དུས་ག་ལ་དེ་ཐར་པ་ཐོབ་པ་ལ་གེགས་བྱེད་ཆགས་ཀྱི་རེད་དེ་གི་ནང་ལོགས་ནས་ད་ནི་ཐར་པ་ལ་གེགས་བྱེད་གེགས་བྱེད་མཁན་གྱི་ཁམས་གསུམ་གྱི་ཉོན་མོངས་ཀྱི་ནང་ལོགས་ནས་ཨ་ནི་འདོད་པའི་ཉོན་མོངས་དེ་ཤེད་ཆེ་ཤོས་རེད་ཡ་དེ་འདྲ་ཡིན་ཙང་ཉོན་མོངས་སྤོང་མཁན་གྱི་གང་ཟག་དེ་གི་ནང་ཉོན་མོངས་འདོད་ཉོན་སྤོང་མཁན་དེ་དྭངས་ཤོས་དེ་རེད་ཡ་དེ་འདྲ་ཡིན་ཙང་སྤོང་མཁན་རྣལ་འབྱོར་པ་ང་རང་ཁོ་རང་གི་ངོས་ནས་བཟོ་ན་རྟོགས་པའི་རྟོགས་པའི་གནས་ཚད་དམའ་ཤོས་རེད་ཡ་སྤང་བྱ་གི་ཉོན་མོངས་བཟོ་ན་ད་ཉེས་པ་རགས་པའི་གི་ཤུགས་ཆེ་ཤོས་དེ་རེད་ཡ་དེ་འདྲ་ཡིན་ཙང་ཨ་ནི་དེ་རིམ་གྱིས་རིམ་གྱིས་བཟོ་ནས་ཨ་ནི་ནམ་རྒྱུན་ང་ཚོ་དམན་པ་ས་བརྒྱད་ཟེར་གྱི་རེད་བསྲབས་པའི་ས་ཐོབ་པ་དེའི་ཚེ་ཨ་ནི་འདོད་ཉོན་དྲུག་པ་སྤོང་བ་དང་ཨ་ནི་ག་འདོད་ཆགས་དང་བྲལ་བའི་ས་ཐོབ་པ་དེའི་ཚེ་ཨ་ནི་ཞིམ་པོ་འདོད་ཉོན

ཁ་ཅིག་ལ་ནི་གཉིས་མི་བརྟེན་ཟབ་མོ་ཁུ་འཕྲིག་ཅན་འཇིགས་པ་སྟོང་ཉིད་སྙིང་རྗེའི་སྙིང་པོ་ཅན་བྱང་ཆུབ་སྒྲུབ་པ་ཁ་ཅིག་ལའོ་སེམས་ཙམ་པ་ལ་ཁོ་པའི་གདུལ་བྱ་འཁྲིད་རིམ་གྱི་རིམ་པ་དུ་མ་གསུངས་གདུལ་བྱའི་ཁམས་དང་མོས་པ་ལ་བརྟེན་ནས་ཁོ་ལྟ་བ་ཕྲ་རགས་གཏད་དོ་རིམ་པ་བཞི་པོ་ཅིག་འདུག་ཨ། གལ་སྲིད་དེ་འདྲས་ཀྱི་མ་བལྟས་པ་ཡིན་ན་ལས་འབྲས་ལ་ཆད་ལྟ་ཤོར་ཉེན་ཁ་ཡོད་རེད་ཟེར་ད་ང་ཚོ་དགོངས་པ་ལེན་སྟངས་དེ་རེད་ལ་རྒན་གྱིས་དེ་ཉེན་ཁ་ཚ་པོ་རེད་ཞེས་གསུངས་སོང་བ་བྱས་ཟེར་ད་ངས་གསལ་བཤད་ཞུས་ཚུལ་མ་བརྗེད་པ་ཡིན་ན་འདྲི་ས་མ་རེད་བ་དེ་ནས་དྲི་བ་འདི་ཡིན་རེད་བ་རྒན།

ཨ་ནི་ག་རེ་ཟེར་ན་དེ་ད་ལྟ་མཛོད་དང་འདི་ལ་སོགས་པའི་ཨ་ནི་རིགས་གཙང་དགོས་ཡ་དང་དཀའ་ལས་རྒྱག་དགོས་ཡ་དེ་དགོས་པ་དོན་མེད་ཆགས་འགྲོ་དོ་འགྲོ་དེ་འདྲ་གྱི་སོང་ཟོར་བ། དེ་འདྲ་ཡིན་ན་ད་ལྟ་དེ་ཐེག་དམན་དེ་ཚོ་དགྲ་བཅོམ་གྱི་གོ་འཕང་ཐོབ་དུས་ཁོ་རང་གི་ལུགས་ལ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་དེ་ཁས་ལེན་བྱེད་དགོས་རེད་ཨ་ནི་ཐེག་པ་གོང་མ་དེ་ཚོ་གིས་མར་ལྟ་དུས་ཁོ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡོད་མ་རེད་བ། དེ་སེམས་ཙམ་པ་ཁོ་རང་གི་ལུགས་ལ་ཐར་པ་ཐོབ་ཡ་དང་ཨ་ནི་དེ་གི་སེམས་ཙམ་པ་ནི་ཡ་སེམས་ག་རེ་ཟེར་ན་དབུ་མ་པ་ལ་འགྲོ་དུས་ད་དེ

ཨོ་ཡ། ལ་སོ། རེད་ད། གྲུབ་མཐའ་རང་སྡེ་གྲུབ་མཐའ་རྒྱལ་ཁག་ལ་ཨ་ནི་ལྟ་བའི་ཁྱད་པར་ཆེ་ནི་མེད་དུས་ག་ལ་གྲུབ་མཐའ་མ་མ་ཚང་མ་ཁྱད་མེད་དུ་ཆགས་འགྲོ་ས་རེད་སོང་ཙང་ཁ་རྩང་དེ་སྔོན་ལ་དྲི་བ་ཁ་ཤས་ཤིག་སླེབས་སོང་དྲན་སོང་རེད་བ་ལ། ད་ལྟེ་ངས་ཁྱེད་རྣམ་པར་གསལ་བོ་ཞུ་ཡ་ཅན་ལ་ང་རང་གིས་ཨ་ནི་གཞུང་དུ་སྦྱར་ནས་ཞུ་ཡ་ཡིན་དེ་འདྲ་ཡིན་ཙང་ལྟེ་ག་རེ་ཟེར་དགོས་རེད་ད། ཧ་ཅང་ང་རང་གིས་ན་ལྟེ་ཚིག་དེ་གནད་འགག་ཆེན་པོ་ཡོད་ས་རེད་ཁ་རྩང་དྲི་བ་ཡི་ཁ་ཤས་སླེབས་སོང་དེ་ང་རང་གི་འདོད་པ་ཚང་པ་འདྲ་བོ་ཅིག་ལན་དེ་རག་མ་སོང་རེད་བ། དེ་འདྲ་ཡིན་ཙང་ད་ང་རང་གི་ཚོར་སྣང་འདྲ་བོ་དེ་ཞུས་པ་ཡིན་ན།

བླངས་པ་ཡིན་ན་དེ་རིས་མི་མཐུན་སྐྱེ་བ་གཉིས་བརྩི་གི་རེད། ད་མདོར་བསྡུས་ན་འདོད་པའི་མི་ལ་སྐྱེ་བ་གཅིག་གཉིས་གསུམ་ད་གཉིས་ཡན་ཆད་དུ་ལེན་དགོས་རེད་བ་རིས་མཐུན་མི་མཐུན་ག་རེ་བརྩི་ན་གང་ལྟ་འདོད་པ་ལ་རིས་འདོད་པ་ལ་སྐྱེ་བ་གཅིག་གཉིས་གསུམ་བཞི་དྲུག་བདུན་ག་ཚོད་བར་དུ་བླངས་པ་ཡིན་ན་རིས་མི་མཐུན་རེད། དེ་རིས་ཁོ་འདོད་པའི་གི་མི་ཡ། རང་གི་སྐྱེ་བ་རོ། འདོད་པ་ལ། ལ་སོགས་ལ།

དེ་བྱས་ཙང་ཨ་ནི་ཡང་བསྐྱར་སྐུ་ཡག་བསམ་བློ་བྱུང་སོང། ཨ་ནི་སྤྱིར་བཏང། དང་པོ་སྤྱིར་བཏང་ང་ཚོ་ཐེག་པ་དང་གྲུབ་མཐའ་ཟེར་དེ་ལ་ཨ་ནི་ཅིག་ཉན་ཐོས་ཐེག་པ་དང་བྱེ་བྲག་སྨྲ་བ་ཟེར་དེ་ལ་དེ་ཁྱད་པར་བཞག་དགོས་ཀྱི་ཡོད་ན་ཞུགས་མེད་བཞག་དགོས་ཀྱི་མེད་ན། དེ་གི་ཐོག་ལ་ཡང་བསམ་བློ་དེ་ཐོག་ནས་ཨ་ནི་ཁྱེད་རང་ག་རེ་གསུངས་འདུག་ཟེར་ན། དེ་འདྲ་གང་ལ་བཅོམ་དང་བློ་ཡིས་གཞན་བསལ་ན་དེ་བློ་མི་འཇུག་པ་ཟེར་བའི་སྐབས་སུ་ཨ་ནི་ག་རེ་ཟེར་ན། དེ་ལས་གཞན་ཆ་མེད་དུ་འདོད་པའི་ཆོས་ལ་བདག་ཏུ་འཛིན་པ་ནི་གྲུབ་མཐའ་སྨྲ་བ་ཁོ་ན་ལ་ཡོད་ཀྱི་ལབ་བྱས་ད་ག་འདྲ་ཆ་མེད་དུ་འདོད་པའི་ཆོས་ཀྱི་བདག་འཛིན་འདི། བྱེ་མདོ་གཉིས་ལ་ཡོད། རེད་བ། འོ་དེ་རེད་བ་ད་ཡིན་པའི་གནས་ལས་ཨ་ནི། བྱེ་བྲག་སྨྲ་བ་དེས་ཀྱིས་ཆོས་ཀྱི་བདག་འཛིན་རྟོགས་པའི་སྒྲུབ་བྱེད་རྟོགས་པ་རེད་ཟེར་ལབ་བྱས། དབུ་མ་པ་གིས་ཁས་ལེན་ཡོད་པའི་སྒྲུབ་བྱེད་ལ་ཡང་གཟུགས་ནི་དབུ་བ་རྡོས་པ་འདྲ་ཚོར་བ་ཆུ་ཡི་ཆུ་བུར་བཞིན་ས་བཟུང་དུ་བཀོད་དོ།

རྟོགས་པའི་གོ་ཆོད་ཀྱི་ཡོད་རེད་བས། འདི་འདྲས་ཅིག་ཁས་ལེན་བྱས་ཏེ་གོ་ཆོད་ཀྱི་ཡོད་རེད་བས། ལགས་སོ། ད་ཁྱེད་ཀྱི་དང་པོ་དེ་གྲུབ་མཐའ་ཟེར།
དུས་ཚོད་མི་འདུག། ལགས་སོ། ད་དང་པོ་དེ་ཐེག་པ་དང་གྲུབ་མཐའ་ཟེར་དེ་ངེས་དེ་རེད་བ། ད་ང་ཚོ་ཐེག་པ་ཟེར་དེ་ངེས་དེ་དངོས་གནས་དྲང་གནས་དེ་གནད་འགག་ཆེན་པོ་ཅིག་ཡིན་ས་རེད་བ། ཨ་ནི་ང་རང་གི་གོ་བ་ལས་བཟློག་ཐུབ་ན་ད་ཐེག་པ་ཟེར་མཁན་དེ་རང་གི་བསམ་བློའི་གི་ཐོག་ནས་རང་དོན་དང་གཞན་དོན་གང་རུང་འགན་ལེན་བཟོད་ཐུབ་མཁན་གྱི་ང་ཚོ་སྐྱེ་བ་ཐོག་མ་མེད་ནས་ད་ལྟ་བར་དུ་སོ་སོ་གི་དོན་འདྲ་བ་ཅིག་བསྒྲུབས་ནས་འགྲོ་བསྡད་ཀྱི་ཡོད་རེད་དེ་དངོས་གནས་ལས་ཀ་དེ་བྱེད་ཐུབ་ཀྱི་ཡོད་མེད་ད་དཀའ་ལས་ཁག་པོ་ཆགས་ཡོད་རེད་བ།

ད་ནམ་རྒྱུན་རྩོམ་ཤོག་འགྲོ་སྟངས་བྱས་ན་ཕལ་ཆེར་དེ་འདྲ་འདྲ་བོ་ཞིག་བྲིས་ན། དེ་ང་ཚོ་གནད་ལ་སྨིན་པ་འདྲ་བོ་ཞིག་དེ་ཡོང་གི་མི་འགྲོ་བསམ་བསམ་འདྲ་བོ་ཞིག་འདུག་ག་རེ་ཟེར་དུས། ད། བརྗོད་གཞི་གང་ལ་དེ་བྱས་ན་བརྗོད་གཞི་དེ་དང་ཁ་ཐུག་འབྲེལ་བ་ཡོད་མཁན། དང་པོ། ཨ་ནི་གཞུང་རྩ་བ། དེའི་འགྲེལ་བ། ཨ་ནི་དེ་ནས་མ། ཨ་ནི་སོ་སོ། རང་གཞུང་ཐུན་མོང་མ་ཡིན་པ་དེའི་འགྲེལ་བཤད་བྱེད་སྟངས་དེ་ག་འདྲ་ག་འདྲ་ཡོད་མེད་སྐོར་དོན་ཚོད་སྤྲད་དེ། གསལ་བོ་ཅིག་ཆགས་ན། དེ་ང་ཚོ་ད་བགྲོ་གླེང་བྱས་ནས། དེ་ལ་ཚང་མ་ཚང་འཛོམས་དགོས་དགོས་དོན་འདྲ་བོ་ཞིག་ཆ་ཚང་ཚང་གི་རེད་བསམ་གྱི་འདུག་དེ་ཡིན་ཙང་ད་གཞུང་གནས་ཀྱི་སྐོར་དེ་ད་ཧ་ཅང་རྒྱས་པ་རེད།

དགུ་བཅུ་ཡས་མས་ཅིག་གོ། ཏག་ཏག་འདྲ་བོ་བྱེད། འོ་དེ་ཅིག་འདུག་ག་ལ། དེ་ལ་དམིགས་བསལ་གྱི་ཞུ་ཡས་སྐད་མེད་དེའི་ཐོག་ལ། དཔེ་ཡག་པོ་གསུངས་བཞག། ཨ་ནི་དེ་ནི་ད། ད་ལྟ། བཀའ་ཚོ་པ་པོའི་སོ་སོ་དཀའ་བའི་གནད་དོན་ལ་འགའ་ཞིག་དཔྱད་པ་ཟད་དུ་ཆེ། ཨ་ནི་དེའི་ནང་ནས་ད་བདེན་པ་མངོན་པར་རྟོགས་པའི་གང་ཟག་དེ་རང་སྡེ་གྲུབ་མཐའ་སྨྲ་བ་བཞི་ཀ་ལ་ཁྱད་མེད་དུ་འཇོག་ཐུབ་པ་ཐུབ་མིན་རྒྱུ་ཟད་གི་ད་དེ། ད་ནང་ཞོགས་ཀའི་རེད་ཁ་སང་རེད་ད་ང་ཚོ་དེའི་ཐོག་ལ། སྐད་ཆ་མང་པོ་བྱུང་རེད་བ། ད་བྱུང་དུས་ད་ང་ཚོ་བསམ་བློ་ཅིག་ག་རེ་གཏོང་དགོས་ཟེར་ཟེར་དུས། ད་ལམ་དང་འབྲས་བུ་དབང་དུ་བྱེད་པའི་གི་ཐེག་པ་གསུམ་ཟེར་མཁན་འདྲ་བོ་དང་སྡེ་སྣོད་དང་གྲུབ་མཐའ་དབང་དུ་བྱེད་པའི་གི་ཐེག་པ་གསུམ་ཟེར་མཁན་འདྲ་བོ་ཅིག་དེ་འདྲ་ཅིག་བཤད་ཀྱི་ཡོད་རེད། དེ་གནད་འགག་ཅིག་མིན་འགྲོ་བསམ་གྱི་འདུག་དཔེར་ན་ཆ་བཞག་ན། ལམ་དང་འབྲས་བུ་དབང་དུ་བྱེད་པའི་གི་ཐེག་གསུམ་གྱི་སྐད་ཆ་བཤད་ཡོང་དུས། མཛོད་ཁོ་རང་རང་དགོངས་ལ།

ད་སྡེ་སྣོད་དང་གྲུབ་མཐའི་དབང་དུ་བྱས་པའི་སྐད་ཆ་བཤད་ཡོང་དུས། དེ་ནི་ད་སྡེ་སྣོད་དེ་ལ་ཐེག་པ་ཆེན་པོའི་སྡེ་སྣོད་ད་སྡེ་ཚན་འདྲ་བ་བཤད་ན་ཐེག་པ་ཆེན་པོའི་སྡེ་སྣོད་ཐེག་པ་དམན་པའི་སྡེ་སྣོད་དེ་འདྲ་གི་ད་གཉིས་བཤད་ཡོད་རེད། ད་དེ་ལ་ཡང་ཐེག་པ་དམན་པའི་སྡེ་སྣོད་ཁོ་རང་ཚོའི་ལུགས་ལ་ཐེག་པ་གསུམ་སྐད་ཆ་བཤད་ཀྱི་ཡོད་རེད་ཆ་ཚང་བ་ཅིག་བཤད་ཀྱི་ཡོད་རེད་དེ། དེ་ནང་བཞིན་གྱི་ད་ལྟ་ཐེག་པ། ཆེན་པོ། དབུ་མ་པ་འདྲ་བོ་ཅིག་ཡིན་ན། དབུ་མ་པ་ཁོ་རང་ཚོའི་ལུགས་ལ། ཐེག་པ་གསུམ་གྱི་རྣམ་གཞག་གཞི་ལམ་འབྲས་གསུམ་ཆ་ཚང་བ་བཤད་ཀྱི་ཡོད་རེད། དེ་འདྲ་ཡིན་ཙང་ད་ད་ལྟ་ང་རང་གི་མཐོང་ཚུལ་འདྲ་བོ་ཅིག་རེད་ད། ང་རང་གི་མཐོང་ཚུལ་དེ་ནས་མ་ཅིག་རྩོམ་ཤོག་ཀློག་ཡོང་དུས་ག་ལ་ད་ལྟ་རྒྱ་སྟེང་གི

ད་ཐེག་པ་འོག་མ་ཟེར་དགོས་རེད་ད། ད་ཉན་རང་གི་ཐེག་པ་ཟེར་དགོས་རེད་བ། དེ་འདྲ་གི་ཅིག་རང་དགོངས་དེ་ལྷག་པར་དུ། མཛོད་རྩ་འགྲེལ་ཁོ་རང་གིས་ད་དེ་ནས་མ་གཞི་བཞག་དེ་འདྲ་བྱས། གཞི་བཞག་ནས་བསམ་བློ་བློ་བཏང་བཞག་དུས། ད་ཅིག་དངོས་གནས་བདག་མེད་ཕྲ་མོ་གཏན་ལ་ཕབ་བཞག་ཟེར་གི་ལུང་རིགས་འདི་དང་ཁུངས་འདི་རེད་ཟེར་གི། ད་ཅིག་བྱས་ན་ང་རང་དབང་པོ་རྟུལ་དྲགས་ནས།